གཞས་མ་འདི་ཚོ་ད་ཡོང་དུས་ངོ་མ་གླིང་ཡུལ་གྱི་སྨན་ཤར་གསུམ་གྱི་ཡུལ་གཉིས་ལ་ཕེབས་པ་དང་འདྲ་འདུག་ལེ་ཨ་འདྲ་འདུག་རེད་རེད་རེད་ངོ་མ་རེད་དེ་ན་ཁོ་ཚོ་རེ་རེ་བཞིན་ངོ་སྤྲོད་བྱེད་ཀྱི་འཇུག་གོ།
རྣམ་པ་ཚང་མ་སྐུ་ཁམས་བཟང་ང་ཕ་ཡུལ་མགོ་ལོག་ནས་ཡིན་མྱིང་ང་ཤར་མཚོ་ཟེར་བཀའ་དྲིན་ཆེ།

ཚང་མ་བཀྲ་ཤིས་བདེ་ལེགས་སྐུ་ཁམས་བཟང་ང་ནི་ཕ་ཡུལ་ཡུས་ཧྲུའུ་ནས་ཡོང་བའི་གླུ་མ་ལྷ་ཡག་ཡིན་བཀའ་དྲིན་ཆེ། ཚང་མ་སྐུ་ཁམས་བཟང། ང་ནི་ཕ་ཡུལ་ཧོར་བྲག་འགོ་ནས་ཡིན་མིང་ལ་ཆོས་དབྱངས་སྒྲོལ་མ་ཟེར་བཀའ་དྲིན་ཆེ། རེད་ལྷ་ཕྱི། ད་དགོན་དེ་ཡིན་ན་གཞས་མ་འདི་ཚོ་ཚང་མ་དེ་ཁྱོད་རང་གི་སློབ་མ་རེད་ཟེར་ལེ། ཨ་རེ། དེ་རིང་འདི་ན་ངའི་གླུ་མ་དྲུག་ཁྲིད་འདུག་ཁོང་ཚོས་ད་གྲེ་སྐད་དང་རིག་གནས་གང་འཚམས་ཡོད་ས་དེ་ནས་རང་རང་ལ་མིང་གྲགས་ཀྱང་ཡོད་ས་ཏག་ཏག་རེད་ད་ང་འདི་ཞིག་གི་དགེ་རྒན་རེད་ཟེར་ན་ངོ་མ་ཅིག་ད་རིག་གནས་ཕྱོགས་གང་ཅིའི་ཐད་ནས་མི་ཡོང་གི་ཡིན་ན་ད་ལྟ་ང་ཚོ་ཚང་མས་ལོ་མང་པོའི་རིང་ལ་མཉམ་གཅིག་ཏུ་སྒྲ་སྙན་དཀྲོལ་ལེན་སོགས་ལ་སློབ་སྦྱོང་བྱེད་མྱོང་མཁན་ཏག་ཏག་ཡིན་དེ་ནས་ད་ཁོ་ཚོས་ང་ལ་རྒྱུན་དུ་དགེ་རྒན་ཞེས་འབོད་རྒྱུ་འདི་ཕལ་ཆེར་ལོ་ངས་ཆེ་བས་ཡིན་རྒྱུ་རེད་བསམ་གི་ཡོད། ལགས་སོ་ལགས་སོ། ཨ་ལ་གང་ལྟར་ད་དེ་རིང་ཁོང་ཚོ་དང་མཉམ་དུ་འཛོམས་ཏེ་གར་སྟེགས་གཅིག་གི་སྟེང་ནས་འཁྲབ་སྟོན་བྱེད་རྒྱུ་བྱུང་ན་ཧ་ལས་པ་དགའ་གི་ཡོད་ཚང་མ་ལ་བཀའ་དྲིན་ཆེ་ཞུ། དེ་ནས་མཇུག་མཐར་རྣམ་པ་ཚོས་གླུ་གཞས་སྒྱུ་རྩལ་གྱི། ལས་དོན་སྔར་ལས་ཡངས་ཤིང་ཁ་ལས་རླུང་རྟ་དར་ཅི་བསམ་ལྷུན་གྱིས་འགྲུབ་པའི་ངས་འདི་ནས་སྨོན་འདུན་ཞུ་ནི་ཡིན་བཀའ་དྲིན་ཆེ། ལགས་སོ་ཐུགས་རྗེ་ཆེ། དེ་ན་གཤམ་ནས་ཁྱེད་རྣམ་པ་གི་ཡང་གླུ་གཞས་སྙན་མོ་ག་འདྲ་ཞིག་གྲ་སྒྲིག་བྱས་ཡོད།

ཡ་དེས་ན་བཟང་གི་ཚང་མས་དགའ་བསུ་གནང་རྒན་རྡོ་རེད་དགེ་སློབ་ཡོངས་གར་སྟེགས་སྟེང་གདན་འདྲེན་ཞུ།

ད་དགེ་རྒན་རྡོ་རེད་ལ་མཚོན་ན་ངོ་མ་ང་ལ་ཧ་ལས་པ་བཀའ་དྲིན་ཆེན་པོ་ཡིན། གཅིག་ན་སྒྲ་སྙན་དཀྲོལ་ལེན་གྱི་ཆེས་ཐོག་མ་ནས་བཟུང་སློབ་ཁྲིད་བྱས། དེ་ནས་ད་སྒྲ་སྙན་གྱི་ཤེས་བྱའི་སྐོར་ནས་ཀྱང་མཛུབ་སྟོན་གང་མང་ཞིག་གནང་མྱོང། ད་དགེ་རྒན་རྡོ་རེད་ལ་མཚོན་ན་དཀྲོལ་ལེན་འདི་དཀྲོལ་ལེན་པ་ཙམ་མ་ཡིན་པར་རིག་གནས་ཀྱི་ཆུ་ཚད་མཐོན་པོ་དང་དེ་ནས་མིའི་གཤིས་ཀ་ཡག་པོ། ཁ་ཡག་དང་གཡོ་སྒྱུ་མེད་པ། དེ་ནས་བྱ་བ་གང་ལ་ཡིན་ན་འགན་འཁུར་མཁན་ད་དགེ་རྒན་ཞིག་གི་ཆ་རྐྱེན་ཡོངས་སུ་རྫོགས་པ་ཞིག་ཡིན། ད་ཐེངས་དགེ་རྒན་རྡོ་རེད་ད་རྐང་བ་ན་ནས་ཕལ་ཆེར་ཟླ་བ་གཅིག་འདྲ་ཞིག་འགོར་སོང་བ། ཉི་མ་ཉི་ཤུ་ནང་ཞིག་ཉལ་སའི་ནང་ན་དགེ་རྒན་རྡོ་རེད་རྐང་བ་ན་ནས་བསྡད་ཚུལ། ཡིན་ནའང་ད་ཐེངས་ངས་ཁྱེད་ཚོ་འདིའི་སྟེང་ན་ཡང་དངོས་སུ་ཕེབས་ནོ་ང་ངོ་མ་སེམས་གཏིང་ནས་དགེ་རྒན་ལ་བཀའ་དྲིན་ཆེ་ཟེར་ནི་ཡིན་ཁ་དྲོ་དགེ་རྒན་ཚེ་རིང་ལོ་བརྒྱ་བཀའ་དྲིན་ཆེ། ཐུགས་རྗེ་གནང་སྟག་མོ་ནས་དགེ་རྒན་རྡོ་རེད་ལ་ཁྱེད་རང་ངོས་ནས་ཞུས་པའི་ཡིན་ན་བཀའ་དྲིན་ཆེན་པོ་ཞེ་དྲག་རེད་རྒན་ལགས་ཐུགས་རྗེ་གནང།
ངོ་མ་ཕ་མ་བཟང་བོའི་བུ་ཕྲུག་དང་དགེ་རྒན་བཟང་བོའི་དགེ་ཕྲུག་ཟེར་གོ་ནོ་དཔེ་བཞིན་དུ་རྒན་རྡོ་རེ་ལགས་ཀིས་འདི་མོ་གི་སྐྱེས་མ་རྡུང་ལེན་པ་ཚད་ལྡན་ཟིག་སྐྱེད་སྲིང་བྱས་པ་འདི་ལ་ངས་ཨ་མདོ་གི་རྡུང་ལེན་ལ་དགའ་མཁན་ཉན་མཁན་ཁྲི་སྟོང་མང་པོ་གི་ཚབ་བྱས་ནས་བཀའ་དྲིན་ཆེ་ཞུས་པ་ཡིན་དེ་ན་གླུ་མ་ལྷ་སྐྱིད་གིས་རྗེས་གི་འཁྲབ་སྟོན་ན་གྲ་སྒྲིག་གནང་ཆོག་གི།
རེད། ད་ག་རང་རེད་ད་རྒན་རྡོ་རེ་ལགས་ཡིན་ན་ནི་ཨ་མདོའི་རྡུང་ལེན་གི་དགེ་རྒན་ཆེན་མོ་རེད་ཨ་ནི་ཡུལ་ལུང་སོ་སོ་ན་སློབ་མ་ཡང་ཧ་ཅང་གི་མང་པོ་འདུག་རྒན་རྡོ་རེ་ལགས་ད་ཁྱེད་རང་གི་སློབ་མ་མང་པོའི་ཁྲོད་ནས་བྱས་ཨ་ནི་གཞས་མ་ལྷ་སྐྱིད་ལགས་ཡིན་ན་ཕུལ་དུ་བྱུང་བའི་སློབ་མ་ཞིག་རེད་ཟེར་ན་འགྲིག་གི་རེད། ཡིན་དང་ཡིན་སློབ་མ་ལྷ་སྐྱིད་ལ་མཚོན་ན་ངས་ཨ་མདོའི་དཀྲོལ་ལེན་སྐོར་ནས་སློབ་ཁྲིད་ཅུང་ཙམ་རེ་ཞུས་པ་ཡིན་མོ་ཡིན་ན་སློབ་ཁྲིད་ཀྱི་སྐབས་སུ་བོད་མི་རིགས་ཀྱི་སྲོལ་རྒྱུན་རིག་གནས་ཀྱི་སྒྱུ་རྩལ་འདི་འཛིན་སྐྱོང་སྤེལ་གསུམ་བྱེད་རྒྱུ་དང་རང་གི་ཕྲག་སྟེང་དུ་བབས་པའི་འོས་འགན་ཞིག་ཏུ་བརྩིས་ཏེ་སློབ་ཁྲིད་ལ་ནན་ཏན་དང་གཟབ་རྒྱུག་བྱེད་ཐུབ་ཀྱི་རེད། དེའི་འཕྲོ་ནས་ད་གོང་ནས་ང་ཚོས་བསམ་བཞིན་པ་འདི་རེད། མོས་སྟོད་གཞས་དང་འབའ་གཞས་གེ་སར་སྒྲུང་གླུ་ཨ་མདོའི་དཀྲོལ་ལེན། དེའི་འཕྲོ་ནས་དམངས་གླུ་དང་དེང་རབས་གླུ་གཞས་ལ་སོགས་པ་སྣ་གང་མང་ཟིག་བླངས་སོང། འདི་ཚང་མ་མོས་དཀའ་མོའི་ཚེགས་དང་དཀོན་མོའི་རྒྱུ་ཕུད་དེ་ལག་སོན་བྱུང་བའི་སློབ་སྦྱོང་གི་འབྲས་བུ་རེད། འདིའི་ཐོག་ནས་ང་ཚོའི་གསར་སྐྱེས་གླུ་བ་གླུ་མ་ཚོར་ཡང་སློབ་སྦྱོང་གི་སེམས་ཤུགས་སོགས་ལ་སྣེ་ཁྲིད་ཀྱི་ནུས་པ་ཞིག་ཐོན་ཐུབ་པའི་ཡིད་ཆེས་བཅངས་ཡོད། དེའི་འཕྲོ་ནས་ད་མོའི་སློབ་སྦྱོང་གི་བརྒྱུད་རིམ་འདི་ལ་ཐུགས་ཁུར་དང་མཐུན་རྐྱེན་སྒྲུབ་མཁན་གྱི་འབྲེལ་ཡོད་ཀྱི་མི་སྣ་ཡོངས་དང་དེའི་འཕྲོ་ནས་དེ་རིང་གི་མོའི་དགོང་ཚོགས་འདི་ལ་རྒྱབ་སྐྱོར་གྱི་ཚུལ་དུ་དེ་རིང་གི་ཚོགས་ར་འདི་ལ་དངོས་སུ་ཕེབས་ཡོད་པའི་སྒྱུ་རྩལ་བ་ཚང་མ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུས་ནི་ཡིན། དེའི་འཕྲོར་མཇུག་མཐར། མོས་ཨ་མདོ་བརྙན་འཕྲིན་ཁང་གི་མུ་འབྲེལ་གླུ་གཞས་ཆེད་ཚོགས་དེང་རིག་སྐལ་རྒྱན་གྱི་གར་སྟེགས་འདི་བརྒྱུད་དེ་རྣམ་པ་ཕུན་སུམ་ཚོགས་པས་མོ་རང་ཉིད་ཀྱི་གླུ་གཞས་ཆེད་ཚོགས་འདི་རྒྱལ་ཁའི་ངང་ལེགས་འགྲུབ་བྱུང་བ་ལ་རྟེན་འབྲེལ་ཞུ།

དེ་འདྲ་ན་དེ་རིང་ནངས་ཀ་གི་རིག་གནས་སྣ་མང་གི་ཚ་རླབས་དགུང་དུ་འཕྱུར་བཞིན་པའི་དུས་སྐབས་འདི་ལ་ཨ་མདོ་གི་རྡུང་ལེན་འདི་དར་ཁྱབ་ཏུ་འགྲོ་རྒྱུ་འདི་དགེ་མཚན་ཆེ་ག་གནོད་པ་ཆེ་གི་ཡང་གཅིག་བཤད་ན་ད་སྒྲ་སྙན་རྡུང་ལེན་འདི་གི་མ་འོངས་བའི་མདུན་ལྗོངས་གི་ཐད་ནས་རྒན་ལགས་ཀྱིས་ཁ་བརྡ་ཟིག་གནང། ལགས་སོ། སྤྱིར་གི་དེང་རབས་བརྡ་འཕྲིན་དུས་རབས་ཤིག་ལ་སླེབས་ཡོད་པའི་ཆ་ནས་རིག་གནས་གང་ཡང་ས་ཁྱབ་རྡོ་ཁྱབ་ཏུ་འགྲོ་རྒྱུ་དེ་ཧ་ཅང་རྒྱུན་ལྡན་ཟིག་རེད་བསམ་གི། དེའི་འཕྲོ་ནས་ཨ་མདོའི་དཀྲོལ་ལེན་ལ་མཚོན་ན་དར་ཡུན་དུས་ཚོད་ཐུང་ཐུང་རེད། ཡིན་རུང་དུས་ཚོད་ཐུང་ཐུང་འདིའི་ནང་ཨ་མདོའི་དཀྲོལ་ལེན་ལ་ང་ཚོའི་གླུ་བ་གླུ་མ་ཚོའི་རིག་པའི་རྣམ་དཔྱོད་ཀྱི་ཁྲོད་ནས་རང་གཤིས་ཟིག་གྲུབ་ཡོད་རང་ཚུགས་ཟིག་ཆགས་ཡོད། མ་འོངས་བ་ན་ཡང་སྒྱུ་རྩལ་འདི་གནས་གང་དུ་དར་ཡང་འདིའི་རྣམ་པ་དང་ཁྱད་ཆོས་ངོ་བོ་སོགས་མ་འགྱུར་བའི་ཐོག་ནས་ལག་ལེན་བྱེད་རྒྱུ་ནི་ངའི་སེམས་གཏིང་གི་རེ་བ་ཉག་གཅིག་ཡིན།
ཐུགས་རྗེ་གནང་ཐུགས་རྗེ་གནང། རེད་བཀའ་དྲིན་ཆེ་གནང་བཀའ་དྲིན་ཆེ། རྒན་རྡོ་རེ་ལགས་ཧ་ཅང་གི་ཡག་པོ་གསུངས་གནང་སོང། གྲོགས་པོ་རྣམ་པ་ཚོ་ཨ་མདོ་རླུང་འཕྲིན་གྱིས་བསྟུད་མར་སྒྲུབ་བཞིན་པའི་མུ་འབྲེལ་གྱི་གླུ་གཞས་ཆེད་ཚོགས་གངས་རིའི་དཀར་རྒྱན་ལས་ན་གཞོན་གཞས་མ་ལྷ་སྐྱིད་ཀྱི་གླུ་གཞས་དགོང་ཚོགས་འདི་མཇུག་བསྒྲིལ་ལ་ཉེ་བས་མཇུག་མཐར་གཞས་མ་ལྷ་སྐྱིད་ལགས་ནས་བཀྲ་ཤིས་ཆར་པ་ཟེར་བའི་གླུ་གཞས་ཤིག་ཕུལ་ནས་ད་ལྟ་གཟིགས་མོ་གཟིགས་བཞིན་པའི་གྲོགས་པོ་ཡོངས་རྫོགས་བཀྲ་ཤིས་བདེ་ལེགས་ཡོང་བའི་སྨོན་འདུན་མཚོན་པར་བྱེད་རྒྱུ་ཡིན།